འདི་དུས་ཚོད་འདི་ཁྱེད་ཚོ་ཨ་ས་གའི་བ་ནི་བོད་པ་གི་ལས་རིམ་ནས་གསན་བཞུགས་གི་ཡིན་པ་རེད། མི་མང་རྣམ་པ་ཚོ།

ཡལ་གའི་ཀ་དཀར་ཞིང་གི་ས་ཆ་འདི་བལ་ཡུལ་རེད། ཉིད་ཀྱི་འདི་ལས་རིམ་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ།

མི་དམངས་ལྷན་རྒྱས་རྣམ་པ་ཚོ། དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་དམངས་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་བཞུགས་གི་རེད་ཁྱེད་ཚོ་མི་དམངས་ལ་ཉིད་ཀྱི་འདི་ལས་རིམ་འདི་ག་འདྲ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་རྒྱུ་ཡོད་ན་ཉིད་ལ་གསུང་རོགས་གནང། ཉིད་ལ་གསུང་མཁན་གྱི་ཐོག་ལ་ཡིག་སྐྱེལ་ས་གི་རྒྱག་དེ་འདི་རུ་ཡོད། ཡིག་སྐྱེལ་ས་རྒྱག་དེ་ལས་རིམ་ཨ་ས་གའི་བ་ནི Post Box Number། གཉིས་ཀླད་ཀོར་ཀླད་ཀོར་ཀླད་ཀོར་གཉིས་ཀ་ཐ་མན་ཌུ་ནེ་པཱལ།

གང་ཡོད་ཟེར་ན་སྡོང་པོ་དང་ཡལ་ག་གི་སྒྲུང་ནས་ང་ཁྱེད་ཚོ་མི་མང་ཚང་མ་ལ་འདི་བཀའ་དེ་ཞུ་གི་ཡིན་ནོ་ཞེས་གསན་བཞུགས་རོགས་གནང། དང་པོ་འདི་ནི་རང་གི་འབྲེལ་བ་འདི་ཡག་པོ་ཡོང་ན་དཀོན་མཆོག་གི་སྨོན་ལམ་འདི་འབྱོར་གི་ཡིན་རེད། འོ་མི་མང་ལྷན་རྒྱས་རྣམ་པ་ཚོ་དང་པོ་གང་ཡོད་ཟེར་ན་རང་གི་ཆ་འདྲི་འདི།

སྙིང་གི་སྐད་ཆ་ཚང་མ་བཤད་ན། བཤད་ན་ཅི་གང་ཡང་ཡོང་མ་རེད། མི་མང་ལྷན་རྒྱས་རྣམ་པ་ཚོ། ཡབ་ཡེ་ཤུ་གི་ལས་ཅི་བྱེད་མཁན་ཐོག་ལ་ཁོང་ཚོ་གི་རང་ལ

དང་འོ་རང་གཉིས་ཀྱི་བར་ལ་སྡོང་པོ་དང་ང། ཡལ་ག། ཡལ་ག་འབྲེལ་བ་རེད། དཀོན་མཆོག་འདི། རོ། རོགས་རམ་གནང་མཁན་གི་ཡབ་རེད། ཡབ་ཡེ་ཤུ་འདི་ཡག་པོ་ཡོད་པ་རེད། ཁོང་གི་འགྲོ་སྟངས་ལ། ཕྱིན་ན་རང། ཁོང་ཚོ་གིས་རང་ལ་ཡག་པོ་བྱེད་ཀྱིན་ཡོད་པ་རེད་མི་མང་ལྷན་རྒྱས་རྣམ་པ་ཚོ་ཡབ་ཡེ་ཤུ་གིས་མི་ཡི་ཐོག་ལ་གང་མིན་ཚད་ཡག་པོ་བྱེད་དེ་ཡོད་པ་རེད། འདི་ལ་མི་གཅིག་གིས་རང་གི་རོགས་ཀྱི་ཐོག་ལ་རང་གི་བཟོས་པ་སྟེར་བ་རེད་མི་མང་ལྷན་རྒྱས་རྣམ་པ་ཚོ་ད་མི་ཡི་ཐོག་ལ་རང་གི་བཟོས་པ་འདི་གང་མིན་ཚད་ཆེན་པོ་ཡོད་པ་རེད། དེའི་དུས་ཚོད་ལ་རང་གི་བཟུང། བཟུང་བ་རང་གི་རོགས་ལ་སྟེར་མཁན། མ་རྒན་འདིས། གང་མིན་ཚད་ཡག་པོ་ཡོད་པ་རེད། དེ་ནས་ཁོང་གིས་རང་ལ། དུང་བུ་དང་ཡིལ་ང།

བྱས། དགོས་ཡོད་དེ་ནས་ཁོང་འོ་རང་གི་ཐོག་ལ་ཤི་བ་རེད། རང་གིས་རང་ལ་ཁོང་ཚོ་ལ་གནང་བ་རེད། དེ་ནས་དེ་དེ་འདྲ་ཡག་པོ་ཡི་ཚུལ་ལ། གང་མོ་མེ་བྱས་ན་བྱེད་མཁན་རེད། མི་མང་ལྷན་རྒྱས་རྣམ་པ་ཚོ་དེ་རིང་འདི། རིང་རང་འདི་ཡི་ཆོས་ལ་ཕེབས་གནང་དོན་འདི་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ་ཞེས་མི་མང་ལྷན་རྒྱས་རྣམ་པ་ཚོ། དེ་རིང་གི་ཡང་ཡབ་ཡེ་ཤུ་གིས་འོ་རང་ཚང་མ་དེ་དུང་བུ་དང་ཡེལ་ངྷ་མཉམ་རོ་བ་ར་ཡིན་ཞུས་ཡོད་པ་རེད་མི་མང་ལྷན་རྒྱས་རྣམ་པ་ཚོ།

ཁྱེད་ཚོ་མི་དམངས་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་དམངས་ལ་ངེད་ཀྱི་འདིའི་ལས་རིམ་འདི་ག་འགྲོ་གལ་ཟིན་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ངེད་ལ་གསུང་རོགས་གནང་ངེད་ལ་གསུང་མཁན་གྱི

དུས་ཚོད། ལ། རེ་ཌི་ཡོ་ནས་མི་མང་ཚང་མའི་གི་བར་ལ་གསན། ཉུང་གི། ཡོད། མི་མང་ལྷན་རྒྱས་རྣམ་པ་ཚོ་ཨིས་ར་ཨེལ་གྱི་བུ་རྣམས་བྱས།

དང་ར་ཐུག་གི་ཁྲག་ལས་བླངས་ནས་ཕྱོགས་བཞིར་མཆོད་ཁྲི་ཡི་ཁྲི་ཡི་རུ་བ་རྣམས་ལ་བྱུག་པར་དགོས། དེ་ཡི་སྟེང་སྟེང་དུ་རང་གི་མཛུབ་མོས་ལན་བདུན། ཁྲག་ལས་བྱུགས་ཤིང་ཨིས་ར་ཨེལ་གྱི་བུ་རྣམས་ཀྱི་མི་གཙང་བ་རྣམས་ལས་གཙང་བ་དང། དམ་པར་བྱེད་པར་དགོས། ནམ་གནས་དམ་པ་དང་འདུན་མ་ཡི་གུར་མཆོག་དང་མཆོད་ཁྲི་ལ་སྡིག། སྡིག་བཤགས་བྱས་ཟིན་པའི་ཚེ་ར་ཐུག་གསོན་པོ་འདི་ཁྱེར་ཡོང་བར་དགོས། ཡང་ཨ་རི་ནོན་གྱིས་ར་ཐུག་གསོན་པོ་ཡི་མགོ་ལ་ལག་པ་གཉིས་ཀྱང་བཞག་ནས་དེ་ཡི་གོང་ལ་ཨིས་ར་ཨེལ་གྱི་བུ་རྣམས་ཀྱི། ཉེས་པ་ཐམས་ཅད་དང་དེ་དག་གི་སྡིག་པ་ཐམས་ཅད་ལས་བྱུང་བའི་འགལ་འཁྲུལ་ཐམས་ཅད་མཐོལ་ཞིང་དེ་དག་ར་ཐུག་གི་མགོ་ལ་བཀལ་ནས་དེར་གྲ་སྒྲིག་ཡོད་པའི་གི་མི་ཞིག་གིས་འབྲོག་ལ་གཏོང་བར་དགོས་དེ་ལྟར་གི་ཐུག་དེ་དག་གི་ཉེས་པ་ཐམས་ཅད་ནས་ཁུར་ཞིང་གནས་དབེན་པ་ཞིག་ཏུ།

ནས་རང་རང་གི་གོས་རྣམས་གོན་པ། ཕྱིར་ཐོན་ནས་རང་གི་ཕྱིར་སྦྱིན་སྲེག་གཅིག་དང་མི་འགྱུར་གྱི་ཕྱིར་སྦྱིན་སྲེག་གཅིག་འབུལ་བའི་གི་བཞིན་རང་དང་མི་ཚོགས་ཡི་ཕྱིར་སྡིག་བཤགས་བྱེད་པར་དགོས། ཡང་སྡིག་པའི་ཕྱིར་འབུལ་བའི་གི་དུད་འགྲོ་ཡི་ཚིལ་ཁྲི་ཡི་ཁར་མེར་བསྲེག་པར་ཡང་ཨ་རོན་ཟིལ་གྱི་ཕྱིར་ཐུག་ཕ་རོལ་དུ་ཁྱེར་པའི་མི་འདིས་རང་གི་གོས།

ཕྱི་མི་གང་གིས་ཀྱང་ལས་བྱེད་པར་མི་རུང། དེ་ཅི་ཡི་ཕྱིར་ཞེ་ན། ཉིན་འདི་ཡི་ཉིན་དུ་ཁྱེད་རང་གི་སྡིག་པ་ཐམས་ཅད་ཀྱི་ཕྱིར་སྡིག་བཤགས་ཐོབ་ཅིང། ཡང་ཡ་ཀོ་པི་ཡིས་ཞལ་ངོར་ཁྱོད་དག་དད་པར་མཛད་ཡོང་བའི་དོན་ལ་ཡིན། ཡིན་ནའང། དེ་ནི་ཁྱེད་ཀྱི་ཕྱིར་ཤབ། བཱད་ཀྱི་དམ་པའི་གི་ངལ་གསོ་བའི་གི་ཉི་མ་ཡིན་མི་མང་ལྷན་རྒྱས་རྣམ་པ་ཚོ་དེ་སྲུང་བར་བྱེད་པ་ནི་རྟག་པའི་གི་བཅད་མཚམས་ཞིག་ཡོང་པར་དགོས་ཡང་བྱུགས་པའི་གི་སྒོ་ནས་ཕ་ཡི་ཡི་ཚབ་ཏུ་བླ་མ་བྱེད་པའི་གི་དབང་དབང་ཐོབ་པའི་གི་བླ་མའི་གི་སྡིག་བཤགས་བྱེད་རང་གོས་དམ་པ་རྣམས་གོན་ནས། གནས་གནས་དམ་པའི་གི་དམ་དམ་པ་འདུན་མ་ཡི་གུར་མཆོག། མཆོད་ཁྲི་ཡི་དོན་དུ་སྡིག་བཤགས་ཕུལ་བ་རེད། བླ་མ་རྣམས་མི་ཚོགས་ཐམས་ཅད་ཀྱི་ཕྱིར་སྡིག་བཤགས་བྱེད་པར་དགོས། ཨི་སི་ར་ཨེལ་གྱི་བུ་རྣམས་ཀྱི་སྡིག་པ་ཐམས་ཅད་ཀྱི་ཕྱིར་ལོ་རེ་བཞིན་ལན་རེ་སྡིག་བཤགས་བྱེད་པ་ནི། རྟག་པའི་གི་དུས་མཚམས་ཞིག་ཡིན། ཧ་གོ་དགོས་པའི་གི་དོན་ཞིག་བཀའ་གནང་བ་རེད་ཡང་བསྐྱར་ཡ་ཀོ་མོ་ཤེ་ལ་བཀའ་གནང་བ་བཞིན་དུ་ཨ་རོན་ནོན་གྱིས་བྱས་པ་རེད། མི་མང་ལྷན་རྒྱས་རྣམ་པ་ཚོ།